སོ་སོའི་ཐབས། སྐྱེ་བ་ཕྱི་མ་ཕན་ཆད་ལ་ཕན་པའི་ཆོས་ཅིག་དོན་དག་རྩ་ནས་སོ་སོའི་ལག་ལེན་ལ་རྩ་ནས་མ་སྐྱེས་པ་ཆེ། ཁོ་རང་ལ་སོ་སོས་མ་བྱས་པ་ཁོ་རང་གིས་ལས་ད་ག་སོགས་རེད། ལན་བརེ་མ་ཐོ་ཤེས་དངོས་གནས་བར་མ་ཆད་ན་ད་ཐེངས་དེའི་མི་ལུས་དེའི་སྟེང་དུ། མི་ལུས་གཞན་དག་དེ་འདྲ་གི་ནི་ཡང་མ་རེད། ལན། དེའི་སྟེང་དུ་ད་ཐེངས་དེའི་སྟེང་དུ་བྱས་ན་གང་ཐུབ་ཐུབ་བྱེད་དགོས་སོ་སོས་ཁོ་ཐག་པ་ཐག་བྱས་ན་རེད། དངོས་གནས་ཞེ་པོ་ཞེ་པོ་དཔེ་དཔེ་རླབས་ཆེན་པོ་དེ་འདྲ་སྒྲུབ་མ་ཐུབ་ན་ཡང་ད་གང་ལ་གང་འཚམ་ཅིག་ད་ཐེངས་དེ་འདྲ་སྒྲུབ་ཐུབ་ཀྱི་རེད་བསམ་བསམ་དུ།

གང་ཅི་མེད་ཐག་ཆོད་རང་རེད། སོ་སོ་ལྟ། ལོ་རྒན་གཞོན་དང་ན་མི་ནའི་སྐད་ཆ་རྩ་ནས་ཡོད་མ་རེད། ག་རེ་ཟེར་འཆི་བ་མི་རྟག་པ་ལ་འགྲོ། དེ་བྱེད་དུས། ལོ་རྒན་གཞོན་རྩ་ནས་ཡོད་མ་རེད། རྒན་པ་ཤུལ་ལ་བསྡད་ལོ་གཞོན་པ་ཤི་སྔོན་ལ་ཤི་བསྡད་པ། ནད་པ་ཤུལ་ལ་བསྡད་ལོ་ཐང་ཐང་དེ་འདྲ་དཔེ་ག་རེ་ཟེར་ད་གཟུགས་པོ་ཐང་ཐང་དེ་འདྲ་ཁ་ཁའི་འདེབས་པ་ཐང་མ་ཡིན། སྟབས་ཆག་གོད་ཆག་ལ་ཤི་འགྲོ་མང་པོ་འདུག་བྱས་ད་ཚེ་ལ་ཏན་ཏན་ངེས་པ་རྩ་ནས་མི་འདུག། དེ་འདྲ་ལོ། ཕྱོགས་གཅིག་ནས་བསམ་བློ་བཏང་ན་ལོ། ཞེ་དྲག་རང་སླེབས་མེད་བསམ་བསམ་འདྲ་ཅིག་ཡོད་དེ། ཡང་ཕྱོགས་གཅིག་ནས་བསམ་བློ་བཏང་ན་ད་གང་ཅི་མི་ཚེ་དེ་མ་གསུམ་ཕྱེད་ཀ་ལྷག་ཙམ་ད་ཕྱིན་ཚར་བཞག་བསམ་བསམ་སྟེ། ད་དེའི་ཚེ་གཞུག་རོ་དེ་ལ། གང་ཐུབ་ཐུབ་ཅིག་ག་ཚོད་སྡོད་རྒྱུ་ཡོད་ན་ཡང་དེ་ག་ཏན་ཏན་ནི་ཡོད་མ་རེད་ཟེར་ཚེ་མཇུག་དེ་ལ་དགའ་དགའ་ཡང་ག་ཚོད་སྡོད་དང་མི་སྡོད་ནི་ངེས་པ་རྩ་ནས་ཡོད་མ་རེད། གཅིག་བྱས་ན་ནི་གང་ཅི་ལོ་གཅིག་གཉིས་ཅིག་ནང་ནས་མགྱོགས་པ་མགྱོགས་པ་ཟེར་བ་རོ་ད་ག་རེ་ཟེར་སོ་སོའི་ཐོག་ལ། གནས་ཚུལ་ག་རེ་ག་རེ་ཆགས་ཀྱི་ན་གོ་ཡ་ཅིག་ཡོད་མ་རེད།

སོ་སོས་ཆོས་ཅིག་བྱས་ན་བྱེད་ཐུབ་ཡ་ཡིན་པའི་ལུས་ཅིག་གང་བླངས་ཡག་རེད་དེ་འདྲ་མི་ལུས་དེ་ལྟ་བུ་བླངས་པ་ཁོ་རྩ་ནས་ཕན་ཐོགས་མ་བྱུང་བ་བྱས་ད། ར་བ་ཕྱུགས་དང་ཁྱི་དང་དེ་འདྲའི་བཟོ་འདྲ་དང་ཁྱད་པར་མེད་པའི་བཟོ་འདྲ་ཆགས་བསྡད་བཞག་ད་དུང་ཡང་ཁྱི་དང་བ་ཕྱུགས་དེ་ཚོ་ད། གང་ཅི་ཁོ་རང་ཚོ་གཉིས་ཆེད་ག་རེ་ཟེར་བ་རེད་ལས་ཀ་དགེ་བ་རང་ཞེ་དྲག་སྒྲུབ་མ་ཐུབ་ན་ད་སྡིག་པ་ང་རང་ཚོ་ནང་བཞིན་བྱས་ནས་ཞེ་དྲག་རང་ནི་གསོག་གི་ཡོད་མ་རེད་ད་ང་ཚོ། མི་ལུས་ལེན་ཁོ་ལ་བྱེད་དགོས་ཡ་དེ་མ་བྱས་པ་ཅིག་ཕན་ཏེ་བླང་དོར་གོ་ལོག་རྐྱང་རྐྱང་བྱས་ནས། སྡིག་པ་མི་དགེ་བ་རྐྱང་རྐྱང་ཞིག་གང་ལ་མ་ཞུགས་བྱས། མི་ཚེ་འདི་འདྲ་སྐྱེལ་དེ། བྱས་ཙང་ད། རྩ་ནས་དེ་ལ་འགྲིག་མི་འདུག་བསམ་བསམ་དུ་བྱེད་གོ་སོང། འུ་ཐུག་བསམ། ད་དེ་འདྲ་ཞིག་མ་བྱས་ན་རྩ་ནས་འགྲིག་མི་འདུག་བསམ་བསམ་དུ་བྱེད་གོ་སོང། འུ་ཐུག་བསམ།